ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའོ་ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ས་རྒྱ་དེ། ལས་རིམ་ཨ་ས་གའི་བ་ནི Post Box Number། གཉིས། ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གའི་བ་ནི Post Box Number གཅིག་ཀླད་ཀོར

དེ་ཨ་ས་གི་བ་ནི་ཚང་མ་གི་བར་དུ་དུས་ཚོད་དེ་ལ་སླེབས་གི་ཡོད་པ་རེད་མི་མང་ཚང་མ་གསན་ཞུ་རོགས་གནང། ད་དེ་རིང་གི་འདི་ལས་རིམ་གི་ཐོག་ལ་རེ་ལྡིའོ་ཉན་མཁན་གི་མི་མང་དེ་ནི་དུས་ཚོད་འདི་དེ་ཨ་ས་གི་བ་ནི་གི་ལས་རིམ་རེད་དཀོན་མཆོག་གི་ཞིང་ཁམས་སེམས་དཔའ་གི་འགྲོ་སྟངས་གི་ལ་ཡི་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་རྒྱོགས་ཡིན་པ་རེད། འདི་རེ་ལྡིའོ་ཨ་ས་གི་བ་ནི་གི་ལས་ནས་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གའི་གཏམ་ཡང་འབྱོར་གི་ཡོད་མེད་དེ་ཉིད་ཀྱི་ཡིད་ཆེས་ལེན་ཏེ་ཡོད་པ་རེད། ཁྱོད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། ང་ད་དེ་རིང་ཡབ་ཡེ་ཤུ་གི་འགྲོ་སྟངས་ཀྱི་ཐོག་ལ། བཀའ་ཞིག་ཕུལ་མཁན་གི་སྐབས་ཀྱི་གདོང་ནས་ཁོ་ཚོ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཁྱོད་ཚོ། ང། འདི། བྷལ་བྷལ་ནང་ལ་ཡོད་མཁན་གི་ཁྱོད་ཀྱི་གསུང་ཡག་གི་གསུང་རབ་དེ་བོད་པ་མི་མང་ཚང་མ་ལ། ཡང་འདི་བོད་ཀྱི་གཏམ་བཤད་མཁན་མི་མང་འདི་འཛམ་བུ་གླིང་གི་ཀ་ན་ཀུབ་ཚ་ནང་ལ་གང་ནང་ལ་བཞུགས་ཏེ་ཡོད་ན་ཁོ་ཚོ་མི་མང་ཚང་མས་ཧ་གོ་ཞུ་མེད་དེ་ང་དེ་རིང་འདི་གི་ལས་རིམ་ནས་ང་ཁྱོད་ལ་ཡིད་ཆེས་བྱེད་དགོས་ཡོད་ད་ཞེས་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་གསུང་གི་གསུང་རབ་དེ་དཀོན་མཆོག་གི་དམ་པའི་གི་ཐུགས། ཨུམ། ད་དཀོན་མཆོག་གི་དམ་པའི་གི་ཐུགས་དེ་གང་ཡོད་ཟེར་ན། ཡབ་ཡེ་ཤུ་གིས་རང་གི་སློབ། སློབ་མ་ཚོར་གསུངས་པ། ངས་ཡབ་ལ་སྨོན་ལམ་ཞུ་གི་ཡིན། ཁོང་གིས་ཁྱེད་རང་ལ་རོགས་པ་གནང་མཁན། གསར་བ་གཅིག། ནས། གནང་གི་རེད། ཁོང་གིས་ཁྱེད་རང་ལ། རོགས་པ་གནང་གི་རེད། ཁོང་དུས་རྟག་ཏུ་ཁྱེད་རང་མཉམ་དུ་བཞུགས་གནང་གི་རེད། རོགས་པ་བདེན་པའི་ཐུགས་དེ་རེད། འཛམ་བུ་གླིང་གིས་ཁོང་ཁས་ལེན་གྱི་མ་རེད། གང་ཡིན་ཟེར་ན་འཛམ་བུ་གླིང་གིས་ཁོང་མཇལ་གྱི་མེད་པ་དང་ངོ་ངོ་ཡང་ཤེས་ཀྱི་ཤེས་ཀྱིན་ཡོད་མ་རེད། ཡིན་ཡང་ཁྱེད་རང་གིས་ཁོང་ངོ་ཤེས་ཀྱི་ཡོད་རེད། གང་ཡིན་ཟེར་ན་ཁོང་ཁྱེད་རང་མཉམ་དུ་བཞུགས་ཀྱི་ཡོད་རེད། ཁོང་ཁྱེད་རང་གི་སེམས་ནང་བཞུགས་ཀྱི་རེད། ཡེ་ཤུ། ཡེ་ཤུས་གསུངས་པ། ཁྱེད་རང་གི་རོགས་པ་འདི་ནི་དམ་པའི་གི་ཐུགས་རེད། ཁོང་ནི་ངའི་ཡི་མིང་ཐོག་ནས་ཡབ་ཀྱིས་བཏང་གི་རེད་གསུངས་པ། དེ་རང་རེད། རོགས་པ། གནང་མཁན་འདིས་ཁྱེད་རང་ལ་ཚང་མ་ལབ་གནང་གི་རེད། ཁོང་གིས་ཁྱེད་རང་ལ་ངས་ལབ་པ་འདི་ཚོ་ཚང་མ་དྲན་རྒྱུ་ཡི་རོགས་པ་ནས་གནང་གི་རེད། དམ་པའི་གི་ཐུགས་བློ་ཕམ་པོ་མ་བཟོ་དམ་པའི་གི་ཐུགས་འདི་ནི་ཁྱེད་རང་དཀོན་མཆོག་གི་ཡིན་པའི་ཁུངས་སྐྱེལ

སྙིང་རྗེ་བཟང་པོ་དད་པ། ཡ་རབས་དང་སོ་སོ་ཡི་དབང་དུ་བསྡུས་ཐུབ་པ་འདི་ཚོ་ཡག་པོ་མ་རེད་ཟེར་མཁན་ཁྲིམས་ཡོད་མ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དད་པ་དང་དམ་པའི་གི་ངང་དཀོན་མཆོག་གི་འདས་དུས་སྡིག་པའི་གི་འཛམ་བུ་གླིང་ནས་ལོགས་སུ་ཐོན་དཀོན་མཆོག་གིས་ཁྱེད་རང་ལ

ནམ། ནང་མི་གཅིག་རེད། དེ་འདྲ་ཡིན་ཙང་ཁོང་ཡེ་ཤུ་མི་འདི་ཡི་ཚོ་ཁོང་ཁོང་གི་སྤུན་མཆེད་རེད་ལབ་ཡ་ལ་ཁོང་ངོ་ཚ་གནང་གི་ཡོད་མ་རེད། སྡིག་པ་གིས་ཁྱེད་རང་ཁྲིད་དུས་ཁྱོད་རང། དངོས་གནས་བཞིན་ལ་ལན་ཕྲ་རྒྱུ་ཡོད་མ་རེད་ཡིན་ཡང་དཀོན་མཆོག་གིས་ཁྱེད་རང་ཁྲིད་དུས་ཡེ་ཤུ་མ་ཤི་ཀ་ཡི་གི་སྒོ་ནས་ཁྱེད་རང་གསོན་པོ་བཟོས་གནང་བྱུང་ད་ཁྱེད་རང་སྡིག་པ་སྡིག་པ་ནས་ཐར་པ་རེད། ང་ཁྱེད་རང་དཀོན་མཆོག་གི་ཚེ་གཡོག་རེད་དེ་ནས་བྱུང་བའི་གི་འབྲས་བུ་འདི་ཁྱེད་རང་དམ་པའི་གི་ནང་ལ་འཁྲིད་གི་རེད་འདི་ཡི་མཐའ་མ་ཡི་འབྲས་བུ་ནི་འཇིག་རྒྱུ་མེད་པའི་སྲོག་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་ཚོས་དཀོན་མཆོག་རང་ཉིད་ཞི་བའི་གི་དཀོན་མཆོག་གིས་ཁྱེད་རང་དག་པ་བཟོ་གནང་རོགས་ཟེར་སྨོན་ལམ་ཞུ་གི་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་ནི། ཁྱེད་རང་གིས་ཇི་ལྟར་གཅིག་པོ་འདི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ང་ཚོ་ཁྱེད་རང་གི་ཐུགས་རྣམ་ཤེས་དང་གཟུགས་ཚང་མ་གཙོ་བོ་ཡེ་ཤུ་ཚུར་མ་ཕེབས་བར་དུས་དུ།

ཚོད་ཡི་ཆེན། ཚོད་ཚོད་ཡི་ཆེན་དུ་འདོགས་ས་མེད་པས་ནི་ཁྱེད་རང་གིས་ཏན་ཏན་ཧ་གོ་གི་ཡོད་རེད། ཁྱེད་རང་མགོ་མ་འཁོར་མི་སྤྱོད་པ་ངན་པ་དང་མི་དྲག་ཤོས་ལ་མཆོད་པ་ཕུལ་མཁན་དང། ལོག་གཡེམ་བྱེད་མཁན། ཕོ་ནང་ཁུལ་འདོད་ཆགས་བྱེད་མཁན་རྐུ་མ་མི་ལྟོགས་རྔམ་ཆེན་པོ་ར་བཟི་དཀྲུག་ཤིང་རྒྱབ་མཁན་དང། ཧམ་པ་བྱེད་མཁན་ཇག་པ་ཚོ་ལ་དཀོན་མཆོག་གི་སྐྱོ་སྐྱོབས་ཀྱི་རྒྱལ་ཁབ་ནང་ས་ཆ་རག་གི་མ་རེད་སྔོན་མ་ཁྱེད་རང་ཚོ་ཁ་ཤས་མི་འདི་ཚོ་འདྲ་པོ་རེད་ཡིན་ཡང་ད་ལྟ་ཁྱེད་རང་ཚོ་ཚང་མ་བཀྲུས། ཚར་བ་རེད་ཁྱེད་རང་ཚོ་དཀོན་མཆོག་གི་ལས་ཀ་བྱེད་རྒྱུ་གི་དོན་ལ་དབྱེ་བ་ཕྱེ་ཡོད་རེད་ཁྱེད་རང་ང་ཚོ་ཡི་དཀོན་མཆོག་གི་ཐུགས་དང་གཙོ་བོ་ཡེ་ཤུ་ཡི་མཚན་ཐོག་ནས་དཀོན་མཆོག་དང་དམ་དམ་ཚིག་ཡག་པོ་ཆགས་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་དེ་རིང་གི་འདི་ལས་རིམ་གྱིས་རྫོགས་སོང། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་དུས་ཚོད་འདི་ནས་བཏབ་ན་ཡབ་ཡེ་ཤུ་གི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་འདི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་ཡང་འདི་གི་དུས་ཚོད་ལ་འུ་རང་ཚང་མ་ཡ།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གྱི

ཡང་ཨ་རོན་གྱིས་རང་གི་སྡིག་པའི་གི་ཕྱིར་ཕུལ་བའི་གི་དོན་ལ་གླང། གླང་དང་ཐུག་པོ། ཐུག་པོ་ཁྱེར་ཡོང་ནས་རང་གི་ཁྱིམ་དང་བཅས་པའི་གི་ཕྱིར་སྡིག་བཤགས་བྱེད་དུ་རང་གི་སྡིག་པའི་གི་དོན་དོན། ཕུལ་བའི་གི་གླང་དང་ཐུག་པོ་བསད་དགོས་པ་རེད། ཡང་བསྐྱར་ཡ་ཧོ་བཱ་ཡི་མཆོད་ཁྲི་ནས་བླངས་པའི་གི་སོལ་བ་མེ་གང་བའི་གི་སྤོས་ཕོར་བདུག་སྤོས་ཞིབ་པར་བཏགས་པ་ལག་པ་གཉིས་གང་བ་བླངས་ནས་ཡོལ་བའི་གི་རྒྱབ་ཏུ་འཁྱེར་དགོས། འདི་ཡང་བདུག་སྤོས་བདུག་སྤོས་ཀྱི་ཡ་ཧོ་བཱ་ཡི་དྲུང་དུ།

མདུན་ལོགས་ལ་ཤར་ཕྱོགས་སུ་བྱུག་པ་དང་ཐུགས་རྗེ་ཡི་ཁྲི་ཡི་མདུན་དུ་ལན་བདུན་མཛུབ་མོས་ཁྲག་བྱུག་པར་དགོས་ཡང་མི་ཚོ་ཡི་སྡིག་པའི་གི་ཕྱིར་ཕུལ་བྱ་ར་ཐུག་བསད་ན་དེ་ཡི་ཁྲག་ཡོལ་བའི་རྒྱབ་ལ་ནང་དུ་ཁྱེར་ཡོང། བཞིན། གླང་ཐུག་གི་ཁྲག་དང་བྱས་པ་འདྲ་བར་ཁྲག་དེ་དང། བྱས་ཏེ་ཐུགས་རྗེ་ཡི་ཁྲི་ཡི་གོང་དུ་དང་ཐུགས་རྗེ་ཡི་ཁྲི་ཡི་མདུན་དུ་བྱུག་པ། མི་མང་ལྷན་རྒྱས་རྣམ་པ་ཚོ་གནས་དམ་པ་ལ་ཡི། ཡི་རང་ཨེལ་གྱི་བུ་རྣམས་མི་དག་པ་དང་དེ་དག་གི་འགལ་དོན་དང་སྡིག་པ་ཐམས་ཅད་ཀྱི་ཕྱིར།

ཟིན་པའི་ཚེ་ར་ཐུག་གསོན་པོ་དེ་ཁྱེར་ཡོད་པར་དགོས་ཡང་ཨ་རོན་ནོན་གྱིས་ར་ཐུག་གསོན་པོ་ཡི་མགོ་ལ་ལག་པ་གཉིས་ཀ་བཞག་ནས་དེ་ཡི་གོང་ལ་ཡི་སི་ར་ཨེལ་གྱི་བུ་རྣམས་ཀྱི་ཉེས་པ་ཐམས་ཅད་དང་དེ་དག་གི་སྡིག་པ་ཐམས་ཅད་ལས་བྱུང་བའི་འགལ་འཁྲུགས་ཐམས་ཅད་མཐོལ་ཞིང། དེ་དག་ར་ཐུག་གི་མགོ་ལ་བཀལ་བ་ནས་སྨད་རེ་གསུངས་གནང་བསྡད་ཡོད་པ་རེད་ཨ་མེན།

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།